དོམ་ཕྲུག་ཆུང་ཆུང་གིས་སྤོ་ལགས་བཞུགས་སའི་སྒོ་འགྲམ་དེར་སླེབས་པ་ད་ག། གཅེས་པར་འོས་པའི་སྤོ་ལགས་ཁྱེད་རང་སྐུ་གཟུགས་བདེ་པོ་ཡིན་པས། སྐད་རྒྱག་གི་ཡོད་རེད། སྤོ་ལགས་ཀྱིས་དེ་གསན་པ་ད་ག། ང་སྣང་དག་མེད། ང་རྒན་གོག་ཆགས་པ་མ་གཏོགས་གང་ཅིའི་ཐད་ལ་སྣང་དག་མེད།

དགའ་པོ་ཞེ་དྲག་ཡོད་རེད། མེ་ཏོག་ལྡུམ་ར་དེའི་ནང་ལ་ཤིང་སྡོང་ཆེན་པོ་གཅིག་ཡོད་རེད། སྤོ་ལགས་ཀྱིས་ཤིང་སྡོང་དེའི་སྒང་ལ་ཤིང་གི་སྐས་འབིགས་ཀྱི་ཉི་གཡབ་ཅིག་བརྒྱབ་ཡོད་རེད། དོམ་ཕྲུག་ཆུང་ཆུང་གིས་དེར་ཡ་ཤིང་ཁང་ཟེར་འབོད་ཀྱི་ཡོད་རེད། སྤོ་ལགས་ཀྱིས་ཉི་མ་གཅིག་ཤིང་སྡོང་དེའི་འོག་ལ་སྐས་འཛེག་ཞིག་བཙུགས་པ་རེད། དེ་འདྲས་སེ་གནང་བ་ཡིན་ན་སྤོ་ལགས་དང་དོམ་ཕྲུག་ཆུང་ཆུང་སྐས་འཛེག་འདི་ནས་ཁོ་གཉིས་ཀྱི་ཤིང་ཁང་བར་དུ་འཛེག་ཐུབ་རེད། ཞོགས་ཀས་ཀྱི་ཇ་མངར་མོ་བཏུང་ཚར་བའི་རྗེས་ལ། སྤོ་ལགས་དང་དོམ་ཕྲུག་ཆུང་ཆུང། ལྕང་མའི་སྒང་ལ་ཡོད་པའི་ཤིང་ཁང་དེར་བསྡད་ནས་ཉི་མ་སྲོ་བྱས། ཕྱི་ལོགས་ཀྱི་ཡུལ་ལྗོངས་ལ་ལྟ་ཡག་ལ་དགའ་པོ་ཡོད་རེད། སྤོ་ལགས་ཀྱིས་དོམ་ཕྲུག་ཆུང་ཆུང་ལ་ཚེ་སྲོག་ཟེར་མཁན་འདི་དཀོན་མཆོག་གིས་གནང་བའི་ལག་རྟགས་རྩ་ཆེན་པོ་ཞིག་རེད། བྱས་ཙང་ང་ཚོས་ཆུད་ཟོས་བཏང་ན་ཡོང་གི་མ་རེད་ད་གསུངས་པ་རེད། དོམ་ཕྲུག་ཆུང་ཆུང་གིས་སྤོ་ལགས་ལ། སྤོ་ལགས། ངས་ཡིན་གཅིག་འབད་བརྩོན་བྱས། ག་རེ་ཡིན་ནའི་ཡག་ཤོས་དེ་བྱེད་ཐུབ་པ་ཞུ་གི་ཡིན། ཟེར་ལབ་རེད་སྤོ་ལགས་ཀྱིས་དོམ་ཕྲུག་ཆུང་ཆུང་ལ་ད་ག་རེད། ང་རང་ཚོས་ཡིན་གཅིག་ཡག་ཤོས་དེ་བྱེད་ཐུབ་པ་བྱ་དགོས་རེད་གསུངས་པ་རེད། ཤིང་ཁང་གི་རྩེ་ནས་ཕར་བལྟས་པ་ཡིན་ན་སྤོ་ལགས་ཀྱི་མེ་ཏོག་ལྡུམ་ར་མཐོང་གི་རེད། ལྡུམ་རའི་ནང་ལ་ཚོན་མདོག་རྣམ་པར་བཀྲ་བའི་མེ་ཏོག་བཞད་ཡོད་པས་མ་ཚད། ད་དུང་ཤིང་སྡོང་རིགས་ཡང་སྣ་མིན་སྣ་ཚོགས་ཡོད་རེད། སྤོ་ལགས་ཀྱིས་དེར་ནགས་ཚལ་ཟེར་འབོད་ཀྱི་ཡོད་རེད།

དེའི་རྗེས་ཀྱི་རེས་གཟའ་པ་སངས་དེ་སླེབས་དུས། དོམ་ཕྲུག་ཆུང་ཆུང་ཨ་མ་ལགས་དང་མཉམ་དུ་སྨན་ཁང་ལ་སྤོ་ལགས་ལ་ལྟ་ག་ཕྱིན་པ་རེད། སྨན་ཁང་ལ་སླེབས་པའི་སྐབས་ལ། སྤོ་ལགས་ཁོང་ཉལ་ཁྲིའི་སྒང་ལ་ངལ་གསོ་སྐྱོན་བྱས་གཟིམས་བཞུགས་ཡོད་རེད། དོམ་ཕྲུག་ཆུང་ཆུང་གིས་སྤོ་ལགས་ལ་བལྟས་ནས། སྤོ་ལགས་ཁྱེད་རང་དེ་འདྲའི་སྒྱིད་ལུག་ངན་པ་ལ་ཨ་ད་དུང་ཡར་བཞེངས་མི་འདུག་ཟེར་དུས།

ཁོ་གཉིས་ནི་སྐྱིད་པོ་བྱས་མེ་ཏོག་ལྡུམ་རའི་དཀྱིལ་ལ་ཡོད་པའི་ལྕང་མ་ཆེན་པོ་དེའི་སྒང་གི་ཤིང་ཁང་ལ་བསྡད་ནས་ཡུལ་ལྗོངས་སྐྱིད་པོ་དེ་ཚོ་བལྟས་པའི་སྐོར་གྱི་སྒྲུང་བཤད་པ་རེད། སྒྲུང་བཤད་ཚར་བའི་རྗེས་ལ། དོམ་ཕྲུག་ཆུང་ཆུང་གིས་སྤོ་ལགས་ལ། སྤོ་ལགས། ངས་བཤད་པའི་སྒྲུང་དེ་ཁྱེད་རང་མཉེས་པོ་འདུག་གས་ཟེར་སྐད་ཆ་དྲིས་དུས། སྤོ་ལགས་ཀྱིས་ལན་བསྐྱོན་ཡོད་མ་རེད།